ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་དུ་ཕེབས་མཁན་དེ་འདྲ་རེད། དེ་རིང་ཨ་མི་རི་ཀའི་སྲིད་འཛིན Biden མཆོག་གིས་རྒྱ་གར་གྱི་སྲིད་བློན Narendra Modi མཆོག་ལ་དགའ་བསུའི་མཛད་སྒོ་གང་རྒྱ་ཆེ་ཞུ་བཞིན་ཡོད་པ་དེ་ཚོ་ནས་རྒྱལ་ཁབ་གཉིས་བར་གྱི་འབྲེལ་བ་དེ་དེང་སྐབས་རྒྱལ་སྤྱིའི་ཁོར་ཡུག་འདིའི་ནང་ཧ་ཅང་གལ་ཆེན་པོ་ཡིན་པ་མཚོན་གྱི་ཡོད་པ་རེད། ཡིན་ན་ཡང་ཨ་མི་རི་ཀ་དང་རྒྱ་གར་གྱི་འབྲེལ་བ་དེ་ཉེ་རུ་གང་ཙམ་བྱེད་ཐུབ་མིན་དེ་ནི་དེང་སྐབས་མི་ཚོས་དོ་སྣང་ཆེན་པོ་བྱེད་ཡག་དང་བགྲོ་གླེང་བྱེད་ཡག་ཅིག་ཡིན་འདུག་པས་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་དེ་རིང་འདིར་རྒྱ་གར་གྱི་སྲིད་བློན་ནེ་རན་དི་མོ་དི་མཆོག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་ཡང་ཕེབས་ཡོད་རེད། ད་ལྟ་འདི་གནས་ཚུལ་འདི་ཞུས་པའི་སྐབས་དེ་ཡིན་ན་ཞོགས་ཀས་ཅིག་བྱས་ཙང་དེ་རིང་འདིར་ཡང་ཝ་ཤིང་ཏོན་ནང་ལོགས་ལ་ཡག་ཆར་པ་བབས་འདྲ་ཞིག་ཅིག་འདུག་བྱས་ཙང་གནམ་གཤིས་ཀྱི་གལ་སྲིད་དཀའ་ངལ་འདི་མ་འཕྲད་པ་ཡིན་ན་ད་རང་ཞོགས་ཀས་སྲིད་འཛིན Biden གྱི་ཕོ་བྲང་དཀར་པོའི་ནང་ལོགས་ལ་ཡང་ན་རེན་དྲ་མོ་དི་ལ་ཡང་དགའ་བསུ་ཞུ་ཡག་གི་མཛད་སྒོ་ཆེན་པོ་ཞིག་བྱེད་དང་ད་ཁོང་ཚོ་སྨན་མི་རུ་དྲི་རི་བཅས་བག་ཆགས་ཆེ་སྟངས་བྱས་འདུག་པས་དེ་ཚོ་གང་ག་བྱེད་ཀྱི་རེད་ཟེར་བྱས་འདུག་འདི་ཡིན་ན་སྤྱིར་བཏང་ཡིན་ན་ཕལ་ཆེན་མཁྱེན་དགོས་ཡག་ཅིག་ལ་ག་རེ་རེད་ཟེར་ན་ད་རྒྱལ་ཁབ་གཞན་པ་ཅིག་ལ་ཡང་རྒྱལ་ཁབ་ཀྱི་སྲིད་འཛིན་ཕྱིན་པའི་སྐབས་ལ་ཡང་དེ་ཚོ་རྒྱུན་དུ་ནས་བྱེད་ཀྱི་འདུག་ཨང་ད་ཡིན་ནའི་ལས་ཨ་མི་རི་ཀའི་ནང་ལོགས་ལ་ཡང་ཧ་ལམ་དུས་འདྲ་རྟག་པར་ཅིག་རྒྱལ་ཁབ་ཀྱི་སྲིད་འཛིན་དང་སྲིད་བློན་དེ་ཚོ་ཕེབས་ཀྱི་ཡོད་ཀྱི་རེད་དེ་འདྲ་སོང་ཙང་རྒྱུན་དུ་ཞེ་དྲག་གི་ཉུང་ཉུང་རེད་དམིགས་བསལ་གྱི་རྒྱལ་ཁབ་ཀྱི་ད་རྒྱལ་པོ་དང་དེ་འདྲ་ཕེབས་པའི་སྐབས་ལ་ཡང་དངོས་གནས་དགོས་མཁོ་དང་རྒྱལ་ཁབ་འདི་གཉིས་བར་དུ་ལ་གི་འབྲེལ་བ་དང་གུས་ཞབས་དང་འདི་ཚོ་མཚོན་ཡག་གི་ཆེད་དུ་མཚམས་མཚམས་མཛད་སྒོ་ཚུགས་རེད་མ་གཞི་མཛད་སྒོ་དེ་རྒྱུན་ཚུགས་མ་རེད་བྱས་ཙང་མཛད་སྒོ་དེ་ཚུགས་ཡག་དག་ཁོར་ནས་རྒྱ་གར་དང་ཨ་མི་རི་ཀའི་ལྷག་པར་དུ་ཨ་མི་རི་ཀའི་ངོས་ནས་རྒྱ་གར་དང་འབྲེལ་བ་ཉེ་པོ་ཡོད་པའི་མཚོན་རྟགས་མཚོན་ཡག་གི་ཡིན་ན་རྣམ་པ་གཅིག་རེད་ལ་དེ་ག་ནང་བཞིན་སྲིད་བློན་མོ་དི་ཝ་ཤིང་ཏོན་ལ་ཕེབས་པའི་སྐབས་ལ་གྲོས་ཚོགས་ལ་གཏམ་བཤད་གནང་ཡག་དང་ཨ་ནི་འདིའི་སྒང་དེ་དོ་དགོང་ད་ཡིན་ན། སྲིད་འཛིན་གྱིས་རྒྱལ་དོན་གྱི་གསོལ་སྟོན་ཆེན་པོ་ཅིག་བཤམ་གྱི་ཡོད་ཟེར་ད་དེ་ཚང་མ་ལོག་ནས་རྒྱལ་ཁབ་དེ་གཉིས་འབྲེལ་བ་ཡག་པོ་ཡོད་པ་དང་འབྲེལ་བ་གལ་ཆེན་པོ་ཡིན་པ་དེ་མཚོན་ཡག་གི་མཚོན་རྟགས་དེ་གང་ག་འདུག་འདིའི་སྒང་དེ་ཟེར་ཡག་བྱས་པ་ཡིན་ན། ད་རིང་འཚམས་འདྲི་འདིའི་རིང་ལ་ཡང་ཨ་མི་རི་ཀ་དང་རྒྱ་གར་བར་དུ་ལ་ལ་ཡང་གྲོས་མཐུན་མང་པོ་བཞག་ཡིན་གྲོས་མཐུན་ཁག་ཅིག་ད་མཚོན་དོན་ལྟ་བུ་ཅིག་འདྲ་བཞག་འདུག་ལ་ཡིན་ན་ལས་དངོས་ཡོད་རང་གི་དོན་སྙིང་ལྡན་པའི་འདི་གྲོས་མཐུན་ཁག་ཅིག་བཞག་ཡག་གི་འཆར་གཞི་ཡོད་ས་རེད་དེ་ཚོའི་ནང་དཔེར་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་དེ་གནམ་གྲུའི engine བཟོ་ས་ད་གལ་ཆེན་པོ་ཞིག་ད།

ཡག་རུ་འགྲོ་གི་ཡོད་པ་དང་གལ་ཆེན་པོ་ཡིན་པ་དེ་དག་རྦད་དེ་བརྗོད་མི་དགོས་པ་ཅིག་རེད་བཞག་ད་ཡིན་ན་ལས། རྒྱལ་ཁབ་དེ་གཉིས་བར་དུ་ལ་ལ་ཡག་ད་ད་རིང་ནང་བཞིན་རང་ད་རྦད་གཅིག་པུ་གཅིག་རྐྱང་ད་མ་རེད་ད་ལས། ང་འདིར་ཝ་ཤིང་ཏོན་སླེབས་པའི་རྗེས་ལ་ཡིན་ནའི་དཔེར་ཆ་བཞག་ན་སྲིད་འཛིན Bush གི་སྐབས་དུ་ཨ་ནི་བྱས་བྱས་འགོ་བཙུགས་བྱས་ད་རྒྱ་གར་དང་ཨ་མི་རི་ཀ་གཉིས་ད་འཛམ་བུ་གླིང་ནང་ལོགས་ཀྱི་དམངས་གཙོའི་རྒྱལ་ཁབ་གལ་ཆེ་ཤོས་གཅིག་གཉིས་མི་འབོར་དང་སྟོབས་ད་གང་ག་ལོགས་གཅིག་ཡིན་དུས་ཙམ་པ་དེ་གཉིས་བར་དུ་ལ་ལ་ཡག།

ཨ་མི་རི་ཀ་དང་རྒྱ་གར་གྱི་འབྲེལ་བ་དེ་ད་དེ་རིང་ཁ་སང་ཡར་རྒྱས་འགྲོ་དགོས་ཀྱི་ཡོད་པ་དང་དམ་བཏང་དགོས་ཀྱི་ཡོད་པའི་རྒྱུ་མཚན་དེ་མང་པོ་ཞེ་པོ་ཅིག་འདུག་རྒྱུ་མཚན་དེ་ནི་གལ་ཆེ་ཤོས་ཤིག་ད་ལྟ་རྒྱལ་ཁབ་དེ་གཉིས་ཐུག་པའི་སྐབས་དེ་ཁ་ནས་ལམ་སང་བཤད་ནས་མ་བཤད་ནས་གལ་ཆེ་ཤོས་གཅིག་དེ་ནི་རྒྱ་ནག་རེད། ད་དེ་རིང་ཁ་སང་རྒྱ་ནག་ཡང་ཨེ་ཤི་ཡའི་ནང་ལོགས་ནས་ད་སྟོབས་ཆེ་ཤོས་ཀྱི་རྒྱལ་ཁབ་ཆགས་མ་ཚད་འཛམ་བུ་གླིང་ནང་ལོགས་དཔལ་འབྱོར་སྟོབས་ཆེ་ཤོས་ཨང་གཉིས་པ་ཆགས་བསྡད་ཡོད་རེད། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཞེ་དྲག་སྡུག་རུ་འགྲོ་གི་རེད་དེས་མ་ཟད་རྒྱ་ནག་གི་དཔལ་འབྱོར་གཅིག་པོ་མ་ཡིན་པའི་དམག་གི་སྟོབས་ཤུགས་ཆེར་ཕྱིན་པ་དེས་ཨེ་ཤི་ཡའི་ཁྱོན་ཡོངས་དང་ཐ་ན་འཛམ་གླིང་ཨང་དམངས་གཙོའི་རྒྱལ་ཁབ་དེ་གའི་ཚང་མ་ལོག་ལུ་ཡ་ད་གང་ལྟར་འཁྲུག་ལོང་ཞི་བདེ་དང་རྒྱ་གར་དང། རྒྱ་ནག་བར་མཚམས་ལ་ལུ་ཡ་ད་ས་འབྲེལ་བྱས་རྗེས་ཁོང་ཚོའི་ས་མཚམས་ཀྱི་དཀའ་ངལ་དང་འདི་འདྲ་མང་པོ་ཅིག་ཡོད་རེད་པ། འདི་ལྟ་དུས་ཙམ་པར་ཡིན་ན་ཨ་མི་རི་ཀའི་ངོས་ནས་བཤད་པ་ཡིན་ན། རྒྱ་ནག་ལ་ཡང་ཁ་གཏད་གཅོག་ཡག་གི་ཨ་མི་རི་ཀའི་མནའ་མཐུན་གྱི་ད་ཚོགས་པ་ཅིག་ཡོད་རེད་པ། འདིའི་རྒྱལ་ཁབ་འདིའི་ནང་ལོགས་ལུ་ཡ་ད་རྒྱ་གར་ད་མེད་དུ་མི་རུང་བ་དང། རྒྱ་གར་ཡོད་ཡ་འདི་ད་དེ་ཞེ་པོ་ཅིག་གལ་ཆེན་པོ་ཡིན་པ་འདི་ད་བཤད་མ་དགོས་པ་ཆགས་བསྡད་ཡོད་རེད། དེ་ག་ནང་བཞིན་རྒྱ་གར་ངོས་ནས་བཤད་པ་ཡིན་ན་ལས་ད་ཨ་མི་རི་ཀ་དང་འབྲེལ་བ་ཡར་བཏང་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་འདུག་ཨ། འདི་ག་འདི་ཅིག་དཔལ་འབྱོར་དང་དེ་ཚོ་ག་ནས་བཤད་པ་ཡིན་ན་ལས། གནད་འགག་གལ་ཆེན་པོ་འདི་མང་པོ་ཞེ་པོ་ཞིག་འདུག་དཔེར་ཆ་བཞག་ན། ཨ་མི་རི་ཀའི་ད་ད་ལྟ་བར་དུ་འདས་པའི་ལོ་བཞི་བཅུ་ཙམ་ནང་ལོགས་ལ་ཡ། ཨ་མི་རི་ཀའི་ནང་ལོགས་བཟོ་སྐྲུན་བྱེད་ཡ་ལ་ཡ་ད་འགྲོ་སོང་ཆེན་པོ་ཆགས་ཡ་གི། བཟོ་པའི་གླ་དང་དེ་ཚོ་ཆེན་པོ་ཡིན་དུས་ཙམ་པ་བྱས་ད་ཡིན་ན་གླ་ཆུང་སའི་རྒྱལ་ཁབ་ཅིག་དང་འདི་འདྲ་ལ་ཡ་ཡིན་ན་བཟོ་གྲྭ་དང་དེ་ཚོ་མང་ཆེ་བ་འཛུགས་ག་འགྲོ་གོ་དོན་དངོས་ཐོག་ལ་དངོས་ཡོད་གནས་ཚུལ་ཁོ་རང་རེད་ཨ་མི་རི་ཀའི་ནང་དེ་ཚོ་འདྲ་བྱེད་ཐུབ་ཐབས་ཁོ་རང་ཡོད་མ་རེད།

གོ་ལ་ཅན་ཟེར་དེ་ནི་རྒྱལ་ཁབ་སོ་སོ་སོའི་ནང་ལོགས་ཡ་འཛུགས་སྐྲུན་བྱས་འདི་གཅིག་པོ་མ་ཡིན་པ། རྒྱལ་ཁབ་ཚང་མ་ལོགས་ད་གང་ལྟར་ཅ་ལག་ག་གེ་ཡ་བཟོ་ཡ་དེ་གོང་ཆུང་ཤོས་དང་ཡག་ཤོས་ས་ཆ་ཡོད་ནའི་ཁོ་རང་ག་ཡོད་ནའི་འདིར་བཟོ་བ་བྱས་དེ་ཕར་ཚུར་ཚོང་འབྲེལ་བྱེད་ཡ་དང་བྱེད་དེ་ད་རྒྱལ་ཁབ་འདི་ཚོ་བར་ལ་འབྲེལ་བ་ཆེན་པོ་ཞེ་པོ་ཞིག་ཚུགས་བྱས་ཡིན་ན་གོ་ལ་ཅན་དུ་འགྱུར་ཡོད་རེད་པ་ད་གོ་ལ་ཅན་དུ་འགྱུར་བ་དེ་ལ་ཡ་སྐྱོན་འདི་མང་པོ་ཞེ་པོ་ཅིག་ཡོད་ལ་ཡིན་ན་ལས་ཁོའི་དགེ་མཚན་འདི་བལྟས་པ་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ཡར་རྒྱས་འགྲོ་བ་དང་མིའི་འཚོ་བའི་གནས་སྟངས་ཡར་རྒྱས་འགྲོ་བ་དང་དེ་ཚོ་ད་དངོས་གནས་མངོན་གསལ་དོད་པོ་རེད་འདུག། ད་ཡིན་ན་དེ་དེ་རིང་ཁ་སང་གཙོ་བོ་དེ་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་བར་མཚམས་ལ་ལ་ཡ་དང་དམག་དོན་དང་རྒྱལ་སྲུང་དང་ཆབ་སྲིད་ལྟ་བ་ལྟ་གྲུབ་དང་འདི་ཚོའི་ཐོག་གི་འགལ་ཟླ་བྱུང་བའི་རྐྱེན་གྱིས་གོ་ལ་ཅན་གྱི་ད་ལྟ་བར་དུ་ཡར་རྒྱས་ཕྱིན་པའི་མདུན་སྤོས་བྱས་པ་དེ་ད་ག་ལེ་ག་ལེ་མར་ཧྲུ་ལག་ཞིག་བྱས་ཡིན་ན་རྒྱབ་བཤིག་རྒྱག་ཡ་དང་ཐ་ན་གཏོར་བཤིག་འགྲོ་ཡ་གི་ཉེན་ཁ་ཡོད་པ་བཅས་ལ་མི་མང་པོ་ཞིག་སེམས་ཁྲལ་བྱེད་ཀྱི་ཡོད་རེད། བྱས་ཙང་ད་གོ་ལ་ཅན་འདི་ཕལ་ཆེར་ད་མཇུག་སྒྲིལ་བ་རེད་ཅེས་མི་ལབ་པའི་སྐབས་དེ་མང་པོ་ཅིག་ཟེར་ཡག་བྱས་བས་ན་གལ་སྲིད་རྒྱ་གར་ཧྲ་ཐག་ཐག་བྱུང་རྒྱ་གར་གྱིས་རྒྱ་ནག་ནང་བཞིན་རེ་བྱེད་ཐུབ་ཡིན་བས་ན་ད་ཡང་བསྐྱར་དུ་ད་གོ་ལ་ཅན་འདི་འདས་པའི་ལོ་འདི་བཞི་བཅུ་ནང་ནང་བཞིན་བྱས་བྱས་ད་ཨ་མི་རི་ཀས་གཙོ་བོ་བྱས་རྒྱ་ནག་ལ་ཡང་བཟོ་གྲྭ་དེ་གས་བཟོས་བྱས་ད་རྨང་གཞི་འདིའི་སྒང་ལ་ཡང་འཛམ་བུ་གླིང་ཁོ་རང་ཚང་མ་ལོ་ད་འབྲི་དུས་ཡོང་ཡ་ཅིག་ཡོད་རེད་པ།

རྒྱལ་ཁབ་གཅིག་མཐུན་ཡིན་པའི་ཟུར་བྱས་རྗེས་གོམ་སྟབས་དེ་མཉམ་དུ་སྤོས་བྱས་འགྲོ་ཐུབ་གོ་རེད། འདི་འདྲའི་ནང་བཞིན་བྱེད་མཁན་ནི་རྒྱ་གར་བྱེད་ཐུབ་ཀྱི་རེད་པས་ད་ལྟ་བར་དུ་ཁྱོན་བྱེད་ཐུབ་ཡོད་མ་རེད་བྱས་ཙང་བྱེད་ཐུབ་ཀྱི་རེད་པས་ཟེར་དེ་ཡིན་ན་དོགས་པ་བྱེད་ཡ་ཞེ་པོ་ཅིག་ཆགས་བསྡད་ཡོད་ས་རེད། ཨ་ལེ་དང་པོ་དེ་འགོག་རྐྱེན་རེད་ཅེས་བསམ་བློ་རེ་བཏང་པས་ན། རྒྱ་གར་དེ་དངོས་གནས་དབྱིན་ཇིའི་འོག་ལ་ཡར་ལོ་མང་པོའི་རིང་ལ་ཡར་མི་སེར་སྤེལ་ཡུལ་བྱས་བསྡད་པའི་རྗེས་ལ་ཡིན་ན་རྒྱ་གར་རང་བཙན་ཡོང་ཡག་གི་ཁོའི་ཆབ་སྲིད་ཀྱི་ལྟ་གྲུབ་དང་དེ་ཚོའི་ཁོ་རའི་ཐོག་ནས་བལྟས་པ་ཡིན་ན་ལས་ཁོང་ཚོ་གཙོ་བོ་ཅིག་ནུབ་ཕྱོགས་རྒྱལ་ཁབ་ཀྱི་དབང་ཐང་དང་དབང་ཤུགས་དང་དེ་ཚོ་ལ་ཡང་ངོ་རྒོལ་བྱེད་ཡག་གི་བསམ་བློ་དེ་ཡིན་ན་ཁོང་ཚོ་རྒྱ་གར་རང་བཙན་བྱེད་དུས་ཀྱི་ཁོང་ཚོའི་རྨང་གཞི་གཙོ་བོ་དེ་རེད་མཐོང་བ་དེ་ཡིན་དུས་ཙམ་པ། རྒྱ་གར་གྱིས་རང་བཙན་བྱས་པ་ནས་ཕྱི་རྒྱལ་རྒྱ་གར་གྱིས་ནུབ་ཕྱོགས་རྒྱལ་ཁབ་ལ་ཡང་ཅིག་ངོ་རྒོལ་སོགས་རེད་ཡིད་ཆེས་མ་བྱས་ཏེ་ཉུང་ཤོས་ལས། འདིའི་བསམ་བློ་དེ་ཡིན་ན་ཁོང་ཚོའི་རྒྱལ་ཁབ་ཀྱི་གསར་འཛུགས་བྱེད་དུས་ཀྱི་རྨང་གཞི་འདི་ཕལ་ཆེར་ད་དུང། རྩ་བ་ཐོག་ནས་ཡལ་ཐུབ་ཡོད་ས་མ་རེད། རྒྱ་གར་གྱི་ལོ་མང་པོའི་རིང་ལ་ཡང་ཁོང་ཚོའི་ཕྱི་འབྲེལ་སྲིད་ཇུས་དེ་ཕྱོགས་གཏོགས་མ་ཡིན་པའི་རྒྱལ་ཁབ་ཀྱི་འགོ་ཁྲིད་གཙོ་བོ་དེ་ཡིན་ཅེས་ཟེར་དགོས་རེད་བྱས་དང། དངོས་གནས་རང་རྒྱལ་ཁབ་ཅིག་དང་གྲོས་མཐུན་རྒྱལ་ཁབ། མཉམ་རུབ་བྱེད་བྱེད་མཐུན་གྲོགས་རྒྱལ་ཁབ་ཅིག་ཆགས་ཡག་ལ་ཡང་འདོད་པ་མེད་ཟེར་བྱས་བྱས་ད་དེ་སྔོན་མ་ལབ་པ་ཅིག་ཡོད་རེད་པ། དེ་ཡིན་ན་ད་དུང་རྒྱ་གར་གྱི་གཞུང་འབྲེལ་མ་ཡིན་པའི་སྤྱི་བཏང་རྒྱ་གར་གྱི་ཕྱི་འབྲེལ་སྲིད་ཇུས་ཀྱི་ཐོག་ལ་ཡང་བསམ་བློ་གཏོང་མཁན་གྱི་མཁས་པ་དང་དེ་ཚོའི་ནང་ལོགས་ཀྱི་ཁོང་ཚོའི་རྨང་གཞི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་ས་རེད། འདི་ཡིན་ན།

ཨ་ནི་དེ་ཚོ་བེད་སྤྱོད་བཏང་རྗེས་ད་རེ་ག་རེ་ཟེར་རྙོག་དྲ་མང་པོ་ཞིག་བྱུང་ཡོད་རེད། དེས་མ་ཟད་དམིགས་བསལ་སྲིད་འཛིན་མོ་དྷི་འདི་སྔོན་ལ་ཡ་གུ་ཇ་རཐ་གི་སྤྱི་ཁྱབ་ཡིན་པའི་སྐབས་དེར་གུ་ཇ་རཐ་ནང་ལ་ཡ་ད་ཁ་ཆེ་དང་རྙོག་དྲ་མང་པོ་བྱུང་རྗེས་ཡིན་ན་བར་སྐབས་ཅིག་ལ་ཡ་ཨ་མི་རི་ཀའི་གཞུང་གིས་རྦད་དེ་མི་སྒེར་རང་ལ་ཡ་ཉེས་ཆད་སོ་སོར་སྤྲད་རྗེས་ཡིན་ན་ཨ་མི་རི་ཀའི་ནང་ཡོང་མ་ཆོག་པའི་བཟོས་པའི་ལོ་རྒྱུས་ཤིག་ད་ཡོད་རེད་བྱས་ཙང་དེ་ཚོའི་ཅིག་མ་འདས་ཀྱི་དེ་དཀའ་ངལ་དེ་ཞེ་པོ་ཅིག་གང་ལྟར་ཡིན་ན་དེ་ལྷག་པར་དུ་ད་རེ་ག་རེ་ཟེར་གཅིག་རྒྱ་གར་ནང་ལོགས་ལ་ཡ་ཧིན་དུ་མི་རིགས་རིང་ལུགས་ཀྱི་བསམ་བློ་དེ་ཡིན་ན་སྲིད་བློན་མོ་དྷི་གིས་ཞེ་པོ་ཤུགས་ཆེན་པོ་སྤེལ་བྱས་ཁ་ཆེའི་ཐོག་ལ་ཡ་ད་གང་ལྟར་མཐོང་ཆུང་བྱེད་ཡ་དང་དེ་འདྲ་གི་གནས་ཚུལ་མང་པོ་བྱས་བྱས་ཨ་མི་རི་ཀའི་ནང་ལོགས་ལ་ཡ་རྒྱ་གར་གྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་དེ་ཚོ་ལ་ཡ་སྲིད་བློན་མོ་དྷི་གིས་དོ་ཕོག་བཏང་གི་འདུག་འདི་ཡིན་ན་ཨ་མི་རི་ཀས་དེར་གས་དཔེར་ན་ཆ་བཞག་ན་རྒྱ་ནག་ཡིན་ནའང་རེད་ཨུ་རུ་སུ་ཡིན་ནའང་རེད་འདི་སྲིད་དབང་སྒེར་གཅོད་ཅན་གྱི་བསམ་བློ་ཞུགས་ཀྱིན་ཡོད་པའི་རྒྱལ་ཁབ་དེ་ཚོ་ལ་ཡ་སྐྱོན་བརྗོད་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་ད་ག་ནང་བཞིན་ཅིག་གིས་ཡིན་ན་ཨ་མི་རི་ཀའི་ངོས་ནས་ཡིན་ནའང་ཕྱོགས་འཛིན་དང།

ཡར་རྒྱས་གཏོང་ཡ་ཕྱོགས་གཉིས་ཆ་ནས་འདོད་པ་ཆེན་པོ་ཡོད་པ་ཡིན་ན་ལས་འདིའི་བར་དུ་ལགས་ཀྱི་ད། རྒྱ་གར་གྱི་རྒྱལ་ནང་གི་སྲིད་བློན་མོ་དྷི་གི་ཆབ་སྲིད་ཀྱི་ལངས་ཕྱོགས་ཅིག་ཡོད་རེད་པ་འདི་ཡིན་ན་ད་འགོག་རྐྱེན་འདི་གཅིག་བྱེད་དུས་འདི་ཚོ་ལ་ཡང་མཐོང་ཆུང་གཏོང་ཡ་མི་འདུག་ག་ཨ་མི་རི་ཀའི་ཕྱི་འབྲེལ་སྲིད་བྱུས་ནང་ལོགས་ལ་ཡང་ཁོ་གནད་འགག་ཆེ་ཤོས་ཅིག་གཉིས་རེ་བཏགས་ཡོད་རེད་གཅིག་དེ་ཡིན་ན་དགོས་མཁོ་རེད་གཉིས་པ་དེ་ཡིན་ན་ཁོ་སྤྱི་ཚོགས་རིན་ཐང་དེ་རེད་དགོས་མཁོ་དེ་ཡིན་ན་ག་རེ་ཟེར་ན་ད་ལྟ་ཨ་མི་རི་ཀ་དང་རྒྱ་གར་གཉིས་དགོས་མཁོ་ཆེན་པོ་ཞེ་དྲག་ཡོད་རེད་རྒྱ་ནག་ལ་ཁ་གཏད་བཅག་ཡག་དང་དཔལ་འབྱོར་དང་ངས་ད་གིན་ཞུས་པ་དེ་སྒང་ག་དགོས་མཁོ་ཡོད་རེད་ད་ཡིན་ན་ལས་འདི་དང་དུས་མཚུངས་ཀྱི་ཨ་མི་རི་ཀའི་ཕྱི་འབྲེལ་སྲིད་བྱུས་ནང་ལོགས་ལ་ཡང་རིན་ཐང་ཅིག་ཡོད་རེད་རིན་ཐང་འདི་ག་རེ་ཟེར་ན་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་གཏམ་བརྗོད་རང་དབང་སོགས་དེ་ཚོ་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་དང་ཕྱི་འབྲེལ་འབྲེལ་བའི་ནང་གི་གནད་འགག་གལ་ཆེན་པོ་ཡིན་ཟེར་བྱས་ཁ་ནས་བཤད་བཞག་གི་ཡོད་རེད་མ་གཏོགས་དངོས་ཡོད་ཀྱི་ཐོག་ལ་ད་ངས་ཉམས་མྱོང་བྱས་པ་ཡིན་ནའང་ད་དེ་ཚོ་གལ་ཆེན་པོ་ཞེ་པོ་ཆགས་འདུག་ད་དེ་ཚོའི་སྒང་ལ་ཡང་སླེབས་དུས་ཙམ་པ་ཡིན་ན་རྒྱ་གར་དང་ཨ་མི་རི་ཀའི་འབྲེལ་བ་ཡར་རྒྱས་འགྲོ་ཡ་ལ་ཡང་ད་རེ་ག་རེ་ཟེར་ངས་བྱས་ན་དཀའ་ངལ་མང་པོ་ཅིག་ཡོད་རེད་བསམ་གྱི་འདུག་དེ་འདྲ་སོང་ཙང་ཐག་རིང་ལོས་ག་འདྲ་སེ་འགྲོ་ཐུབ་ཀྱི་རེད་མ་རེད་ཟེར་དེ་ཡིན་ན་ཞེ་དྲག་གལ་ཆེན་པོ་ཆགས་ཤག།

མཐུན་གྲོགས་རྒྱལ་ཁབ་ཚང་མ་ལོག་ཡིན་ན་མཉམ་འབྲེལ་བྱས་བྱས་ནི་ཨུ་རུ་སུ་ལ་ཡང་ཉེས་པ་གཏང་ཡག་དང་འདི་གས་དུ་ངོ་རྒོལ་བྱས་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་བ་ཡང་རྒྱ་གར་གྱིས་བྱས་མ་སོང་ཨ། དེའི་སྒང་དེར་ཨུ་རུ་སུའི་དཀའ་ངལ་ཞེ་པོ་ཅིག་འཕྲད་བྱས་ཡིན་ན་ཅ་ལག་ཕྱི་ལོར་བཙོང་ས་མ་རག་པ་དང་སྣུམ་བཙོང་ས་མ་རག་གི་བརྩོན་པ་རྒྱ་གར་ཡིན་ན་ཨུ་རུ་སུ་ནས་སྣུམ་ཉོ་མཁན་ཆེ་ཤོས་ཆགས་ཏེ་མཚོ་ཐོག་ནས་བཏང་ཡག་གི་སྣུམ་དེ་དེ་བརྒྱ་ཆ་བཞི་བཅུ་ཙམ་བྱས་ནས་རྒྱ་གར་གྱིས་ཉོ་གི་ཡོད་རེད་ཟེར་ཉོས་མ་ཟད་ཡིན་ན་ད་རྒྱ་གར་དེའི་བར་ལ་ཡང་ཁེ་བཟང་ཞེ་པོ་ཅིག་རག་གི་ཡོད་ཟེར་རེད་ད་སྤྱིར་བཏང་ཡིན་དེ་པན་ཆེ་ཤར་ན་ཨུ་རུ་སུ་གིས་ཡུཀ་རེན་ལ་ཡང་བཙན་འཛུལ་བྱས་པའི་གནད་དོན་འདིའི་ཐོག་ལ་ཡང། རྒྱལ་ཁབ་གཞན་པ་གཅིག་གིས་ད་ལྟ་ཨུ་རུ་སུར་རྒྱབ་སྐྱོར་མེད་པ་ཡིན་ནའི་ཨུ་རུ་སུར་སྐྱོན་བརྗོད་མ་བྱས་པ་ཡིན་ན་ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་ཅིག་ད་ཨ་མི་རི་ཀས་ཞེ་པོ་ཅིག་གནོན་ཤུགས་སྤྲད་བྱས་སྐྱོན་བརྗོད་ཞེ་པོ་བྱེད་ཀྱི་རེད་དེ་ཡིན་ན་ད་ལྟ་བར་དུ། ད་རྒྱ་གར་དང་ཨ་མི་རི་ཀའི་འབྲེལ་བ་འདི་ཕྲན་བུ་ཡག་པོ་ཉར་ཡག་གི་ཆེད་དུ་ཨ་མི་རི་ཀའི་ངོས་ནས་ཡིན་ན་རྒྱ་གར་ལ་ཡང་སྐྱོན་བརྗོད་ཤུགས་ཆེན་པོ་དང་ཚ་པོ་འདི་ཁྱོན་བྱས་མ་སོང་ང་ད་ག་ནང་བཞིན་འགྲོ་བ་མིའི་ཐོབ་ཐང་དང་དེ་ཚོ་ལ་ཡང་ཡིན་ན་བཟོད་པ་ཞེ་པོ་བྱེད་དེ་ང་ད་ལྟ་ཏོག་ཙམ་ཅིག་གནས་སྐབས་ཏོག་ཙམ་ཉར་ཐུབ་པ་ཡིན་ན་ལས། གནས་ཚུལ་དེ་ཚོ་ཡོད་པའི་རྐྱེན་གྱིས། མཐའ་མ་དེ་ཡིན་ན་ཨ་མི་རི་ཀ་དང་རྒྱ་གར་འབྲེལ་བ་དེ་ཞེ་པོ་ཅིག་ཉེ་པོ་དང་དཔེར་ན་བསམ་མཐུན་གཅིག་པ་ཆགས་ཡག་དེ་ཡིན་ན་ཞེ་དྲག་དཀའ་ངལ་ཆེན་པོ་རེད་ཞེས་བཤད་ཀྱི་འདུག་ལྷག་པར་དུ་ངས་ད་གིན་ཞུ་ཡག་འདི་རེད་རྒྱ་ནག་གི་གནད་དོན་འདིའི་ཐོག་ལ་ཡ་ཡིན་ཨ་མི་རི་ཀའི་གནས་སྟངས་དང་རྒྱ་ནག་གི་གནས་སྟངས་ས་ཆའི་ཆགས་སྟངས། དེ་ཚོ་མང་པོ་ཞེ་པོ་ཅིག་ལོགས་ཀ་ཡིན་དུས་ཚན་པ་མང་པོ་ཅིག་གིས་ཟེར་ཡག་བྱས་པ་ན་རྒྱ་ནག་ལ་གང་འདྲ་ཁ་གཏད་གཅོག་དགོས་མིན་ཐད་ལ་ཡ་གཅིག་བྱེད་དུས་ཡིན་ན་ཨ་མི་རི་ཀ་དང་རྒྱ་གར་བར་དུ་ལ་ལ་ཡ་ཞེ་པོ་ཅིག་གི་ཐུན་མོང་གི་ཁེ་ཕན་དང་ལྟ་བ་དང་དེ་ཡོད་རེད་དེ་ཡིན་ན་ལས་རྩ་བའི་ཐོག་ནས་ལོགས་ཀ་རེད་ཞེས་བཤད་ཤུགས་ཆེན་པོ་བཤད་མཁན་མང་པོ་འདུག

ཁོ་རང་གསུང་ཡག་བྱས་པས་ན། རྒྱ་གར་ངོས་ནས་བཤད་པས་ན་ད་ཨ་མི་རི་ཀ་ད་ལྟ་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་ཡོད་རེད། རྒྱ་གར་འདི་རང་བཙན་བྱས་པ་ནས་བྱས་འགོ་བཙུགས་བྱས་ཡིན་ན་རྒྱ་གར་དེ་སྟོབས་ཆེན་རྒྱལ་ཁབ་བྱེད་ཡག་གི་ཁོང་ཚོ་རྨི་ལམ་དང་འདོད་པ་དང་ཕུགས་བསམ་ཞེ་པོ་ཅིག་ཡོད་རེད་དངོས་གནས་ད་རིང་འདི་ཡ། རྒྱ་གར་སྟོབས་ཆེན་རྒྱལ་ཁབ་ཅིག་ཆགས་ཡག་གི་གོ་སྐབས་དང་དུས་ཚོད་ཅིག་སླེབས་ཡོད་རེད། འདི་བྱེད་དགོས་ཀྱི་ཡོད་པ་ཡིན་ན། དགོས་མཁོ་ཆེ་ཤོས་དང་སྙེ་ས་ཆེ་ཤོས་དང་མཐུན་ལམ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན་ཨ་མི་རི་ཀས་བསྐྲུན་ཐུབ་ཀྱི་རེད་དཔལ་འབྱོར་གྱི་ཐོག་ནས་ཡིན་ནའི་རེད་ཁྲོམ་རའི་ཐོག་ནས་ཡིན་ནའི་རེད་ཚན་རིག་ལག་རྩལ་ཐོག་ནས་ཡིན་ནའི་རེད་ད་ག་ནང་བཞིན་ཡིན་ན་རྒྱ་གར་སྟོབས་ཆེན་རྒྱལ་ཁབ་ཨེ་ཤི་ཡའི་ནང་ལོགས་ལ་ཡ་རྒྱ་ནག་དང་འགྲན་རྩོད་འདྲ་པོ་བྱེད་ཐུབ་མཁན་ཅིག་ཆགས་དགོས་བྱུང་ན་ད་རྒྱ་ནག་མ་དེ་སླེབས་དགོས་སྐོར་དེ་སླེབས་ཐུབ་མཁན་དེ་ཨ་མི་རི་ཀ་མིན་པ་ཡོད་མ་རེད་བྱས་ཙང་རྒྱ་གར་ངོས་ནས་བཤད་པ་ན་ཞེ་དྲག་ཨ་མི་རི་ཀ་གལ་ཆེན་པོ་ཆགས་བསྡད་ཡོད་རེད་ཡིན་ནའི་འདི་དང་དུས་མཚུངས་བྱས་ཨ་མི་རི་ཀ་དང་རྒྱ་གར་གྱི་རྩ་བའི་ཐོག་གི་ཁེ་ཕན་དེ་ཡིན་ན། ཁྱད་པར་འདི་ཆེན་པོ་ཡོད་རེད། འདི་འདྲ་སོང་ཙང་གལ་སྲིད་ཉི་མ་གཅིག་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ལ་ཡ་ད་ལྟ་ནང་བཞིན་བྱས་ཕྲན་བུའི་འགྲན་རྩོད་དང་སྐྱོན་བརྗོད་བྱེད་རེས་དེ་མིན་པ་བྱས་དངོས་གནས་རང་ཕ་གིར་ཐའེ་ཝན་གྱི་གནད་དོན་ཆེད་དུ་ཡིན་ནའི་རེད་ཡང། ཤར་རྒྱ་ནག་རྒྱ་མཚོའི་ཐོག་གི་གླིང་ཕྲན་གྱི་གནད་དོན་ཐོག་ལ་ཡིན་ནའི་རེད་དངོས་གནས་དམག་རང་ཅིག་རྒྱབ་བྱས་དཔེར་ན་མེ་མདའ་རྒྱབ་རེས་དང་མེ་སྒྱོགས་རྒྱབ་རེས་ཀྱི་དམག་རང་དམག་ཚ་པོ་ཞིག་རྒྱབ་ཡིན་པས་ན།

དཀའ་གནད་ཐུག་ཡག་དེ་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་བྱས་བྱས་ཨ་མི་རི་ཀ་དང་མཉམ་འབྲེལ་བྱས་བྱས་ད་ཨ་མི་རི་ཀའི་ངོས་ནས་ཡིན་ན་རྒྱ་གར་ལ་ཡང་དངོས་གནས་ཀྱི་དཔེར་ད་ཞེ་པོ་ཅིག་ལོ་ཉིས་སྟོང་གི་མཐུན་གྲོགས་རྒྱལ་ཁབ་ད་ཉི་ཧོང་དང་དེ་ཚོ་ནང་བཞིན་ཞིག་ཡིན་ད་ག་དུས་ཡིན་ནའི་ཡིད་ཆེས་ཡག་ཡོད་མ་རེད་དེ་ཡོང་ཡག་ཐབས་ཤེས་ཡོད་མ་རེད་ག་རེ་ཟེར་ན་རྒྱ་གར་གྱི་ཁེ་ཕན་ལོགས་ཀ་རེད་རྒྱ་གར་རྒྱལ་ཁབ་དེ་ཡར་རྒྱས་དང་ཆེན་པོ་དང་ཨ་ནི་ཞི་བདེ་དགོས་ཀྱི་ཡོད་པ་ཡིན་ན་རྒྱ་ནག་དང་འབྲེལ་བ་འོ་ཙམ་ཉར་ཡག་དེ་ཞེ་པོ་ཅིག་སྡུག་པོ་མེད་པ་བྱས་དམག་འཁྲུག་རང་ཆགས་ཡག་ཅིག

རྒྱ་གར་དང་རྒྱ་ནག་གི་འབྲེལ་བ་དེ་ག་འདྲ་ཆགས་མིན་གྱི་འགག་རྩའི་གནད་དོན་ཅིག་རེད་བསམ་གྱི་འདུག་ཨ་རྒྱ་གར་དང་རྒྱ་ནག་གི་འབྲེལ་བ་དེ་ག་འདྲ་ཆགས་མིན་ཟེར་དེ་ནི་ང་རང་ཚོ་ངོས་ནས་བཤད་པ་ན་ད་བོད་ཀྱི་མ་འོངས་ཀྱི་མདུན་ལམ་གྱི་ད་གནད་དོན་མང་པོ་ཅིག་ཡོད་པའི་ནང་ནས་ཕལ་ཆེར་གནད་དོན་གལ་ཆེ་ཤོས་ཅིག་གཉིས་ཅིག་ལབ་དགོས་བྱུང་ན་དེ་ནང་ནས་གཅིག་དེ་ཆགས་ཀྱི་རེད་བསམ་གྱི་འདུག་དེ་འདྲ་སོང་ཙང་ཨ་མི་རི་ཀ་དང་རྒྱ་གར་གྱི་འབྲེལ་བ་དེ་ཉེ་ལོས་གེགས་སུ་ཆེ་ཐུག་འདུག